ཛན་ཨའི་ལ་ཛན་ཕོ་རི་ས་ག་རེད་བེ་ཤི་ཁན་ཚ། ཀན་ཆ་ཤར་པ་ལགས་ནི་ད་ནས་མི་ལོ་བདུན་ཅུ་དོན་གཅིག་ལྷག་གི་གོང་དུ་བོད་མི་རྣམས་ད་ལྟ་ལྟ་བུའི་གཞིས་བྱེས་གཉིས་ལ་ཁ་མ་བྲལ་གྱི་གོང་བོད་ལ་རྒྱ་མིའི་ད་ལྟའི་བཙན་འཛུལ་འདི་མ་བྱུང་གི་སྔོན་ལ། བོད་ཀྱི་དིང་རི་དང་ཤེལ་དཀར་ཁུལ་ལ་ཡོད་པའི་འཛམ་གླིང་འདི་སྟེང་གི་གངས་རི་མཐོ་ཤོས་ཇོ་མོ་གླང་མའི་ཡང་རྩེར་འཛེགས་ཐུབ་མཁན་འགྲོ་བ་མིའི་ལོ་རྒྱུས་ནང་གི་དང་པོ་ཐོག་མ་ལ་གྲགས་པ་ནེའུ་ཛི་ལན་གྱི་ཡུལ་མི Edmund Hillary དང། ཁོང་ལ་ལམ་སྟོན་གནང་མཁན་མི་རྒྱུད་བོད་པ་བལ་ཡུལ་གྱི་རྒྱལ་འབངས་བསྟན་འཛིན་ནོར་རྒྱས་ལགས་གཉིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་གྱི་ཕྱི་ཟླ་ལྔ་པའི་ཕྱི་ཚེས་ཉི་ཤུ་དགུའི་ཉིན་ཇོ་མོའི་རི་རྩེར་འབྱོར་ཐུབ་པ་ཕྱག་རོགས་ཞུ་མཁན་གྱི་མི་སྣ་སུམ་ཅུ་སོ་ལྔའི་རུ་ཁག་དེ་ནས་ད་ལྟ་འཚོ་བཞུགས་རྐང་གཅིག་པོ་དེ་ཡིན་པ་དང། སྐབས་དེ་དུས་ཀན་ཆ་ཤར་པ་ལགས་གཞོན་པ་དར་མ་ཞིག་ཡིན་པ་དང་ད་ཆ་ཁོང་ལ་ཨ་ཝ་བཞི་དང། ཨ་ཝ་ལ་ཨ་ཝ་ཁྱོན་ཚ་བོ་ཚ་མོ་བརྒྱད་མ་ཚད་ཨ་ཝའི་ཨ་ཝ་ལ་ཨ་ཝ་བུ་མོ་དགོང་ལོ་གཉིས་མ་ཟིན་ཙམ་ཞིག་དང་བཅས་ཇོ་མོ་གླང་མའི་འདབས་ཀྱི་གྲོང་སྡེ་ནམ་ཆེར་ནང་མི་ལྷན་དུ་མགྲོན་ཁང་ཞིག་ཟིན་བྱས་བཞུགས་ཡོད་པ་རེད་འདུག་ད་ལྟ་ཁོང་དགོང་ལོ་དགུ་བཅུ་གོ་གཅིག་ལ་ཕེབས་ཡོད་པ་དང་ཕྱི་ཟླ་གསུམ་པའི་ཕྱི་ཚེས་གཉིས་ཀྱི་ཉིན་གསར་འགོད་པའི་བཀའ་འདྲི་ཞིག་གི་སྐབས་ལ་ཀན་ཆ་ཤར་པ་ལགས་ཀྱིས་གསུངས་པར།
ཁོ་ལེ་གོ་བ་ཀྲོ་ཨེ་ལེ། རི་བོ་ཇོ་མོ་གླང་མའི་ཡང་རྩེར་འཛེགས་རྒྱུ་ནི་ཁག་པོ་ཡོད་རེད། སྔར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་གྱི་ལོར་ཇོ་མོ་འཛེགས་པའི་དྲན་པ་ཁ་ས་འཛེགས་པ་ལྟ་བུ་དྲན་གི། ཇོ་མོ་གླང་མ་ལ་དེ་རིང་སང་རི་འཛེགས་བྱེད་མཁན་ཚོས་སྔར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་གྱི་ལོ་དེར་ང་ཚོས་ཇོ་མོའི་ཡང་རྩེར་འཛེགས་ཐུབ་པའི་ལམ་ཁ་བྲུས་པའི་ལམ་ཁ་ད་ག་རང་བེད་སྤྱོད་བཏང་གི་ཡོད་རེད། འདས་པའི་ལོ་བདུན་ཅུ་དོན་གཅིག་ལྷག་དེའི་ནང་ལ་འགྱུར་ལྡོག་ཞེ་དྲག་ཐེབས་མི་འདུག། ཡིན་ནའི་ཇོ་མོ་གླང་མ་དེང་སང་བཙོག་པོ་ཞེ་དྲག་བཟོས་ཤག། མིས་ཁ་ལག་ཟས་ཚར་བའི་རྗེས་ལ་ཁ་ལག་གི་སྣོད་དང་ཀྲིན་གོག་སོགས་པ་གད་སྙིགས་ཇོ་མོའི་སྒང་ལ་གཡུག་གི། གད་སྙིགས་དེ་ཚོ་སུས་སྒྲུག་རེད། རི་འཛེགས་མཁན་ཚོས་གད་སྙིགས་ཇོ་མོའི་འཁྱགས་རོམ་གྱི་སེར་ཀ་དང་དོང་དེ་འདྲའི་ནང་ལ་གཡུག་གི། དེ་ཚོ་སྐབས་ཐོག་མིག་ལ་མངོན་གསལ་མེད་ནའི་སྔ་ཕྱི་མ་གཏོགས་གངས་བཞུར་དུས་གད་སྙིགས་དེ་ཚོ་མར་ཁྱེར་ཡོང་གི་རེད། དེ་འདྲས་བྱེད་རྒྱུ་ཡོད་མ་རེད་ཇོ་མོ་གླང་མ་ནི་གནས་རི་རེད་ལྷ་རྣམས་ལ་གུས་ཞབས་ཞུ་གི་རེད་སོགས་གསུངས་ཤག། བོད་བརྒྱུད་ནང་བསྟན་གྱི་གསང་སྔགས་ཀྱི་གཞུང་ནང་ལ་ཇོ་མོ་གླང་མ་ནི་དཔལ་འཁོར་ལོ་བདེ་མཆོག་གི་ཡུལ་ཉི་ཤུ་རྩ་བཞིའི་ནང་ཚན་ཞིག་ལ་བརྩི་གནང་གི་འདུག་ལ་བོད་ཀྱི་ཡིག་ཆ་རྙིང་པའི་ནང་ལ་ཇོ་མོ་གླང་མའི་མཚན་ལ་མཐོན་མཐིང་རྒྱལ་མོ་ཞུས་ནས་ཆོས་ཕྱོགས་དང་རྒྱལ་རབས་ལོ་རྒྱུས་ཀྱི་ཐད་ནས་གལ་གནད་རྒྱ་ཆེ་ཡོད་པ་རེད་འདུག། ཇོ་མོ་གླང་མ་ལ་དེ་ལྟར་བཙོག་པ་ཤོར་མ་བཅུག་པའི་ཐབས་ལམ་ཞིག་ཀན་ཆ་ཤར་པ་ལགས་ཀྱིས་བཏོན་གནང་གསལ་ལ། སྐམ་མདའ་སྒར་ནི་སའི་རྒྱལ་དར་རམ་རོང་ས་ནི། ཇོ་མོ་གླང་མ་ལ་རི་འཛེགས་བྱེད་མཁན་གྱི་མི་ཉུང་ལ་བཏང་ན་གངས་རི་ལ་ནས་ཡག་ཡོད་རེད་བཙོག་པོ་དེ་འདྲས་བཟོས་བཅུག་གི་བསྡད་ན་ཇོ་མོ་གླང་མའི་མཚན་སྙན་གྲགས་ལ་ཡང་གནོད་སྐྱེལ་གི་རེད་གཙང་ཙམ་བཟོས་ན་གངས་རི་རང་ལ་ཡས་ཡག་ཡོད་རེད་ད་དེང་ཕ་གིར་མི་ཚོགས་མང་པོའི་འཚང་ཁ་འདུག་སོགས་གསུངས་ཤག། ས་མིག་མ། ཇོ་མོ་གླང་མའི་རི་ལྡེབས་ལ་ཟླ་བ་མང་པོ་ཞག་སྡོད་བྱེད་མཁན་གྱི་མིའི་གྲངས་འབོར་མང་ལོས་དང་མི་དེ་དག་གིས་ཇོ་མོ་གླང་མའི་གང་སར་གད་སྙིགས་ཀྱིས་ཚོར་པོ་བཟོ་སྟངས་ལ་བློ་འཚབ་སྟོན་མཁན་བྱུང་ཟིན་པ་དང། ཡིན་ནའི་བལ་པོའི་གཞུང་གིས་རིན་པ་ཞིག་བཞེས་ནས་རི་འཛེགས་པར་བཏང་བའི་ཆ་རྐྱེན་བཙོང་སྲོལ་ཚོགས་ཉུང་ལ་སྟངས་འཛིན་གྱི་འཆར་གཞི་ད་དུང་ག་རྒྱུ་གོ་རྒྱུ་མེད་པ་རེད་དོ།